ད་ཡི་ཨ་ལི་ཡིན་མིན་མི་ཤེས་གདའ། ཕན་པའི་རྐྱེན་དེ་ལ་ཉིད་ཟེར་ཡ་རེད་ད་ཙམ་ཟེར། དེའི་རིགས་དེ་ཕལ་ཆེར་ཕན་པའི་རྐྱེན་ཟེར་འགྲོ་གི་མེད་འགྲོ་བསམ་སོང་མི་ཤེས། ད་ཁོ་ཡིན་ནའང་འབད། ཉིད་སྦྱར་ཚད་དང་ཙམ་ཟེར་སྦྱར་ཚད་གང་ག་ལོག་ལ་ཕན་པའི་རྐྱེན་ཡིན་པའི་ཁྱབ་བ་འགྲོ་གི་ཡོད་མེད་མི་ཤེས། ཡིན་ནའང་ད་ཨ་ལི་མཚན་གཞི་རུ་བྱས་སོང་ན། ཨ་ནི་བ་ལང་ཉིད་ཟེར་དེ་ནམ་མཁའི་རང་བཞིན་ནམ་མཁའ་ཉིད་ཟེར། འོ་འདུག་སེ་ལབ་དུས་ཙམ་ཕན་པའི་རྐྱེན། འགྲོ་གི་ཡོད་མེད་འགྲོ་བསམ་པ་རེད་ཟེར། རེད་པ། དོན་དག་ལ་ཕན་པའི་རྐྱེན་སྦྱར་མཁན་འོ་བྱེད། ད་བ་ལང་ཟེར་དུས་ཙམ་ནས་ཕན་པའི་རྐྱེན། མ་བྱ་ནི་ཅི། དེ་འདྲ་དོན་དག་ལ། བ་ལང་ཞེས་པའི་སྒྲ་དེ་དང། བ་ལང་ཉིད་ཅེས་པའི་སྒྲ་དེ་གཉིས་མོ་དེ་ལ། ཕན་པའི་རྐྱེན་སྦྱར་བ་དང་མ་སྦྱར་བའི་སྟོབས་ཀྱིས་ནི། གཞན་ལྡན་རྣམ་གཅོད་ཀྱི་སྒྲ་གཅིག་དང། མི་ལྡན་རྣམ་གཅོད་ཀྱི་སྒྲ་ལ་འགྲོ་སྟངས་གཅིག་གི་ཁྱད་པར་གྱིས་མ་གཏོགས་པ། དོན་བ་ལང་དེ་བརྗོད་པ་ལ། གཅིག་པ་གཅིག་རྐྱང་རེད་ཅེས་ཁོ་གཉིས་གཉིས་ཀ། ཕན་པའི་རྐྱེན་སྦྱར་ན་ཡང། བརྗོད་བྱ་དེ་བ་ལང་བརྗོད་དགོས་པ་རེད། ཨ་ནི། བ་ལང་ཞེས་པ་དེ་ལ་ཡང། ཕན་པའི་རྐྱེན་མ་སྦྱར་ན་བ་ལང་བརྗོད་ཁོ་གཉིས་མོ་དེ་ལ།

བྱེད་སྒྲུབ་དང་ལས་སྒྲུབ་གཉིས་ལ་འཚེད་པ་ཞེས་པ་དེ་སྐབས་འགའ་ཞིག་ལ་བྱེད་སྒྲུབ་ལ་འགྲོ་ས་ཡང་རེད་སྐབས་འགའ་ཞིག་ལ་ལས་སྒྲུབ་ལ་འགྲོ་སུས་འཚེད་པ་རེད་ཟེར་ན་མ་བྱན་གྱིས་འབྲས་འཚེད་པ་རེད་ཟེར་ལབ་ཡོང་དུས་ཚ་དེ་ནི་མ་བྱན་གྱིས་འཚེད་པ་ཞེས་པ་དེ་བྱེད་སྒྲུབ་ལ་ཕྱིན། ག་རེ་འཚེད་པ་རེད་ཟེར་ན་འབྲས་འཚེད་པ་རེད་ཟེར་དུས་ཚ་ལས་སྒྲུབ་ལ་འགྲོ་འོ་དེ་དང་འདྲ་པོ་ཅན་འབྲས་འཚེད་པ་འཚེད་པ་ཟེར་དེ་བྱས་ཙང་འཚེད་ཅེས་པ་དེ་ནི་བྱ་བ་རེ་ཡིན་པ་མ་འགྲོ་བར་ད་ཁོ་ལ་པ་དེ་སྦྱར་ཡོང་དུས་ཚ་ནི་ང་རང་ཚོས་ད་མི་ཤིང་རྟ་དང། བདག་སྒྲ་ཡིན་ན་ཞེས་ཟེར་བ་ཁོ་སྦྱར་བའི་སྐད་ཆ་ཡིན་ནམ་ཞེས་འོ་དེ་འདྲའི་བྱེད་པས་ནི། འཚེད་པ་ཟེར་དུས་པ་དེ་སྦྱར་ཡོང་དུས་སུ་ནི། བྱེད་ལྡན་གྱི་རྐྱེན་ལ་པ་ཟེར་དེ་བྱེད་ལྡན་གྱི་རྐྱེན་སྦྱར་ནས་ནི་ཚེ་དཔག་སྲིད། དཔེར་ན། འབྲས་མ་བྱན་གྱིས་འབྲས་འཚེད་པ་རེད་ཟེར་དུས་ནི། རང་ཚོ་བྱེད་སྒྲུབ་ལ་འགྲོ་བ་དང་བྱས་ནས་ནི་བྱེད་ལྡན་གྱི་རྐྱེན་སྦྱར། རེད་པ། དེ་ཡིན་དུས་ནི། འཚེད་ཅེས་པ་དེ་ལའང་བྱེད་ལྡན་རྐྱེན་སྦྱར་དང་མ་སྦྱར་གཉིས་ཀྱི་ཁྱད་པར་གྱིས་མ་གཏོགས་དོན། འཚེད་ཟེར་འདིའི་བྱ་བ་དེ་བརྗོད་པ་ལ།

ཨོ་དེ་འདྲའི་བྱས་ནས་ཁོ་ལ་བྱེད་ལྡན་གྱི་རྐྱེན་སྦྱར་ཕན་པའི་རྐྱེན་སྦྱར་ཡིན་ཕྱིན་རྐྱེན་གང་སྦྱར་ན་མ་སྦྱར་ན་ཡང་དོན་དག་ལ། གཞི་གཅིག་པོ་དེ་གོ་བ་ལ་ཁྱད་པར་མེད་པ་གཅིག་པ་གཅིག་རྐྱང་ཡིན་ཕྱིན་རྐྱེན་སྦྱར་དང་མ་སྦྱར་གཉིས་ཀྱི་སྒྲ་གཉིས། བྱེད་ལྡན་རྐྱེན་སྦྱར་དང་མ་སྦྱར་གྱི་སྒྲ་གཉིས། ཕན་པའི་རྐྱེན་སྦྱར་དང་མ་སྦྱར་སྒྲ་གཉིས་ཡོད་པའི་ནང་ནས་གཉིས་ཀ་ལོག་ལྟའི་ཁར་རོ་གཞན་ལྡན་རྣམ་གཅོད་དང་མི་ལྡན་རྣམ་གཅོད་ཀྱི་སྒྲ་ལ་འགྲོ་ལུགས་ཙམ་ཞིག་མ་གཏོགས་པ་དོན་དེ་གཅིག་པོ་དེ་བརྗོད་པ་ལ་ཁྱད་པར་མེད་པ་རེད་ཟེར་གྱི་དེ་ནམ་མཁའི་རང་བཞིན་ནམ་མཁའ་ཉིད།

དོན་དག་འདི་འདྲ་ཅིག་ལ་གོ་ཡ་ཡིན་ད། ར་སྒྲ་དང་པོ་སོ་གཅིག་བཏང་བཏང་ཡོང་ནས་ཨ་ནི་ཞུགས་ལ་བསྟན། ཨ་ནི་མ་གཅིག་ཤེས་ཡོང་དེ་གཅིག་པ་དེ་དེ་ཁོ་ག་རེ་ཟེར་བ་རེད་བསམ་ཡོང་ཚིག་གསར་པ་གཅིག་ལ་བེད་སྤྱོད་བཏང་ཡོང་ཞིག་ལ་གཅིག་སྦྱར་ཡོང་དེ་ཕ་ནང་འདི་ཨ་བ་ད་ག་རང། འདི་བྱ་རིགས་འདི་ཡིན་ཟེར་དོན་དག་ཁོ་ཐག་པའི་གོ་བའི་ཆ་ནས། གལ་ཏེ་གཞན་གྱིས་བརྗོད། འོ་གལ་ཏེ་གཞན་གྱིས་བརྗོད་ཀྱང་རུང་ཟེར་གཞན་གྱིས་བརྗོད་ཟེར་དེ་ལ་བྱེ་བྲག་ཏུ་བཤད་པ་མེད་པ་ད་བྱེ་བྲག་ཏུ་བཤད་པ་མེད་པ་ཟེར་ཡང་ཁོ་ཚོས་རྩོད་རབས་བྱས་མེད་པ། ང་རང་ཚོ་བྱས་ན་དཀར་པོ་ཟེར་ན་ག་རེ་དཀར་པོ། ཁང་པ་དཀར་པོ་ཟེར་དེ་འདྲའི་རིགས་གང་ཞིག་དང་སྦྱར་ནས།